འོན་ཀྱང་ཚོང་ལས་ཆུང་ཁག་གཉེར་འགོ་མ་ཚུགས་གོང་ལ་ཁྱེད་ལ་དགོས་ཡོད་ཆ་རྐྱེན་ཡོངས་ཚང་མེད་རྟོག་ཞིབ་གནང་དགོས། གང་ཡིན་ཞེ་ན་ཨོ་སི་ཀྲི་ལི་ཡའི་གཞུང་གིས་ནག་ཉེས་ཅན་དང་མ་རྩ་རྡིབ་པའི་མི་རྣམས་ཚོང་ལས་གཉེར་མི་ཆོག་པའི་ཁྲིམས་གཏན་འབེབས་བྱས་ཡོད། དེ་རྗེས་ཁྱེད་ལ་ཚོང་ལས་ཀྱི་ངོ་བོ་དང་དེར་མིང་བཏགས་ཟིན་རྗེས Australian Securities and Investment Commission ལ་དེབ་སྐྱེལ་གནང་དགོས་པ་ཡིན། Bruce McFarlane ལགས་ནི Melbourne ན་ཡོད་པའི་ཞབས་ཞུ་ལས་ཁུངས Blue Rock ཞེས་པའི་སྤྱི་ཁྱབ་འགན་འཛིན་ཡིན་པ་དང་ཁོང་གིས་ཞབས་ཞུ་བརྒྱུད་ཚོང་ལས་གསར་པ་གཉེར་མཁན་རྣམས་ལ་དཔལ་འབྱོར་དང་ཚོང་ལས་འགོ་བཙུགས་པར་དགོས་ཡོད་རོགས་སྐྱོར་དང་ལམ་སྟོན་གནང་གི་ཡོད་འདུག་སྐུ་ཞབས McFarlane ལགས་ཀྱིས་གལ་ཏེ་ཁྱེད་ལ་ཚོང་ལས་གསར་པ་ཞིག་གི་བསམ་ཚུལ་ཡོད་ཚེ་ཁྱེད་ཀྱིས་ཚོང་ལས་དེའི་ཁྱད་ཆོས་གཙོ་བོ་གང་ཡིན་པ་དང། དེས་ཡོད་བཞིན་པའི་ཚོང་ལས་ཁག་དང་མི་འདྲ་བའི་ཆ་གང་ཡོད་པ། དེས་ཁྱེད་ལ་ཁེ་བཟང་བཟོ་ཐུབ་མིན་སོགས་བསམ་བློ་ནན་ཏན་གཏང་དགོས་པ་ཡིན་ཞེས་ཁོང་གིས་གསུངས་དོན། the starting point is what's the vision for the business then once they've decided ཐོག་མར་ཁྱེད་ཀྱིས་ཚོང་ལས་དེའི་ཕུགས་རྒྱང་རིང་པོའི་དམིགས་ཡུལ་གང་ཡིན་པ་གསལ་ཁ་འདོན་ཐུབ་པ་དགོས། དེ་རྗེས་ཁྲིམས་ཐོག་ནས་དགོས་མཁོའི་ཡིག་ཆ་དང་ཆ་རྐྱེན་གྲ་སྒྲིག་བྱེད་དགོས་པ། དཔེར་ན་ཚོང་ལས་ཆུང་ཁག་ལ་དགོས་མཁོ་ཆ་རྐྱེན་ཉུང་བ་ཡོད་པ་དང། ཡང་ཚོང་ལས་རིགས་འགའ་ཤས་ལ་ཁྱེད་ཀྱིས་ཐོག་མར་ཐེབས་རྩ་དང་ཀམ་པ་ནི་སོགས་སྒོ་ཕྱེ་ནས་དེབ་སྐྱེལ་བྱེད་དགོས་པ་སོགས་ཀྱི་ཆ་རྐྱེན་མ་འདྲ་བ་ཡོད། ཚོང་ལས་གཉེར་མཁན་ཞིག་ཡིན་པའི་ཆ་ནས་ཁྱེད་ཀྱིས་ཅ་དངོས་དང་ཞབས་ཞུ་ཉོས་མཁན་མི་སུ་ཞིག་ཡིན་པ་དང། ཚོང་ལས་དེ་འགོ་བཙུགས་པར་མཐུན་རྐྱེན་ག་རེ་དགོས་པ་དཔེར་ན་ཁང་པ་དང་ལས་མི་ལག་འཁྱེར་སོགས་ཀྱི་སྐོར་ཆ་སྒྲིག་ལེགས་པར་བྱེད་དགོས་པ་ཡིན།

ཚོང་ཁང་ནང་ཅ་དངོས་རེ་རེ་ཞིག་ས་ཕྱོགས་གང་དུ་བཞག་དགོས་པ་དང་དེ་བཞིན་ཚོང་ཟོག་འཕར་མ་རྣམས་གྲ་སྒྲིག་བྱེད་དགོས་པ་སོགས་གང་ལྟར་ཟླ་བ་འགའ་ཤས་འགོར་སོང་གལ་ཏེ་ང་རང་བརྒྱུད་རིམ་དེ་ཡང་བསྐྱར་འགྲོ་དགོས་ཀྱི་ཡོད་ཚེ་ངས་དངུལ་མང་ཙམ་བསགས་ནས་རོགས་པ་བྱེད་མཁན་ཡང་མང་བ་ཐབས་ཤེས་བྱས་མཐར་དུས་ཡུན་ཉུང་བ་འགོར་ཐབས་བྱེད་ས་རེད། སྐབས་རེ་ཚོང་ལས་ཆུང་ཁག་གཉེར་མཁན་མང་དག་ཅིག་རང་ཉིད་ཀྱི་ངོས་ནས་ཚོང་ལས་འགོ་ཚུགས་པར་ལས་ཀ་མང་པོ་བྱེད་ཀྱི་ཡོད་པས་དཀའ་ངལ་ཡང་མང་པོ་ཞིག་འཕྲད་ཀྱི་ཡོད། ཁོ་རྣམ་པར་དཀའ་ངལ་འཕྲད་སྐབས་རོགས་སྐྱོར་བླངས་སྟངས་སྐོར་ཤེས་རྟོགས་ལེགས་པོ་མེད་པ་ཡིན། ལྕམ་སིན་ཀ་ལེ་ལགས་ཀྱིས་ཁོང་མོར་མཚོན་ན། New Enterprise Intensive Scheme། ཞེས་པའི་གཞུང་གི་ལས་གཞི་བརྒྱུད། ཚོང་ལས་གཉེར་བར་དཔལ་འབྱོར་དགོས་མཁོའི་སྐོར་གནས་ཚུལ་དང་རོགས་སྐྱོར་ཡག་པོ་ཐོབ་བྱུང་ཞེས། གསུངས་ཡོད། དེ་བཞིན་ཁོང་མོས་གཞུང་གི་ལས་གཞི་དེའི་བརྒྱུད་ཚོང་ལས་ཐོག་མ་གཉེར་མཁན་རྣམས་ལ་ཧ་ཅང་ཐུགས་ཕན་གསོས་ཀྱི་ཡོད་ཚུལ་འགྲེལ་བརྗོད་གནང་དོན།
It's not the easiest thing that I have done.
ལས་གཞི་དེའི་ནང་མཉམ་ཞུགས་བྱེད་པར་ལས་སླ་པོ་མ་བྱུང། འོན་ཀྱང་ལས་རིམ་དེའི་བརྒྱུད་ཚོང་ལས་གསར་པ་གཉེར་སྐོར་གནས་ཚུལ་དང་དོགས་འདྲི་མང་པོ་ཞིག་སངས་སོང། དེར་བརྟེན་གལ་ཏེ་ཁྱེད་རང་ཚོང་ལས་གསར་པ་གཉེར་འདོད་ཡོད་ཚེ་ལས་རིམ་དེའི་ནང་ཞུགས་པར་ལམ་སྟོན་བྱེད་རྒྱུ་ཡིན། ཨོ་སི་ཀྲི་ལི་ཡའི་ནང་ཚོང་ལས་ཀྱི་ངོ་བོ་ལ་གཞིགས་ནས་སྒྲིག་ཁྲིམས་ཁག་མི་འདྲ་བ་ཡོད་པས་སྦྱིན་བདག་ཚོས་དེ་ལག་བསྟར་གནང་དགོས་པ་ཡིན། ཁྲིམས་མི་འདྲ་བ་དེ་དག་གི་སྐོར་ཁྲིམས་རྩོད་པ་ལས་ལམ་སྟོན་བླངས་ཚེ་ཕན་ཐོགས་ཆེན་པོ་ཡོད་པ་ཡིན། Rahul Kumar ལགས་ནི Allied Legal ཞེས་པའི་འགན་འཛིན་ཡིན་པ་དང་ཁོང་གིས་ཚོང་ལས་གསར་པ་གཉེར་མཁན་རྣམས་ལ་དམིགས་པའི་ཁྲིམས་དོན་རོགས་སྐྱོར་དང་ལམ་སྟོན་གནང་གི་ཡོད་འདུག་ཁོང་གིས་ཉེ་དུས་སུ་ཚོང་ལས་ཀྱི་འཆར་གཞི་མང་དག་ཅིག་འཕྲུལ་ལས་དང་འབྲེལ་བ་ཆགས་ཀྱི་ཡོད་པའི་སྐོར་འགྲེལ་བརྗོད་གནང་དོན། in terms of just the basic legal structures and and the and the vehicle ཚོང་ལས་གསར་པ་ཞིག་འགོ་ཚུགས་པར་གཞི་རྩའི་ཁྲིམས་ཀྱི་སྒྲིག་སྲོལ་ཡོངས་གྲ་སྒྲིག་བྱེད་པར་མགོ་རྙོག་དེ་ཙམ་མེད། འོན་ཀྱང་ཚོང་ལས་ཆེ་བ་དང་ཞིབ་ཕྲ་བ་སོགས་ཀྱི་ཆེད་ཁྲིམས་དོན་གྱི་གྲ་སྒྲིག་དེ་བས་མང་བ་དགོས་པས་ཁྲིམས་དོན་གྱི་གནས་སྟངས་དེ་ཚོང་ལས་སོ་སོའི་ངོ་བོ་ལ་རག་ལུས་པ་ཡིན། དེ་ཡང། ཚོང་ལས་ཆུང་བ་དང་འབྲིང་བ་མང་དག་ཅིག་གིས་ཚོང་ལས་ཐོག་མར་གཉེར་སྐབས་བུ་ལོན་ལེན་སྲོལ་ཡོད་ཀྱང་བུ་ལོན་གཡར་མཁན་མང་པོ་ཞིག་གིས་ཚོང་ལས་དེ་དག་གི་དགོས་མཁོའི་སྐོར་ཤེས་རྟོགས་ལེགས་པོ་མེད་པ་ཡོང་གི་ཡོད། As far as small business loans go, a savvy, a, ཚོང་ལས་ཆུང་ཁག་ཆེད་བུ་ལོན་གཡར་བར་སྟབས་བདེ་བོ་རང་མེད། བུ་ལོན་གཡར་མཁན་བརྟན་པོ་ཞིག་གིས་ཐོག་མར་ཚོང་ལས་དེའི་འཆར་གཞི་ཞིབ་ཕྲ་སྟོན་དགོས་པ་རེད། དེ་ནི་ཁོང་ཚོར་དངུལ་གཡར་ནས་དེ་ཕྱིར་སློག་ཐུབ་པའི་ཡིད་ཆེས་སྐྱེ་དགོས་པ་དང་ཉེན་ཁ་མེད་པའི་འགན་བཞེས་ཐུབ་པ་ཞིག་དགོས། དེར་བརྟེན་ཚོང་ལས་ཆུང་ཁག་གཉེར་མཁན་ཚོས་ཐོག་མར་རང་ཉིད་ཀྱི་བསམ་པ་ལས་དངུལ་ཉུང་བ་ལས་གཡར་ཐུབ་ཀྱི་མེད། བུ་ལོན་གཞན་དང་མི་འདྲ་བར་ཚོང་ལས་ཆུང་ཁག་གི་བུ་ལོན་ལ་སྐྱེད་ཀ་མཐོ་བ་ཡོད་པ་ཡིན། ཡང་རཱ་ཧུལ་ཀུ་མར་ལགས་ཀྱིས་གསུངས་དོན།